At Consumer Cellular, you get the same exact coverage as the largest carriers, but for up to half the cost. Same thing, up to half the cost. Up to half the cost for the same thing. 50% the money for 100% the same thing. I hope I'm making myself clear. Consumer Cellular. When freedom calls, we're here to answer. Call us at 1 888 freedom.
Half the cost savings based on cost of consumer cellular single line 5 gigabyte data plan with unlimited talk and text compared to lowest cost single line postpaid unlimited talk, text, and data plan offered by T Mobile and Verizon May 2023.
ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs dot com dot au slash tibetan ཐོག་བསྐྱོད་རོགས།
གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ཉམས་ཞིབ་ལ་ལྟར་ན་ཨོ་སྟྲེ་ལི་ཡའི་མི་མང་དག་ཅིག་གིས་ཡིག་ཐོག་ཁ་ཆེམས་བཞག་རྒྱུ་གནད་འགག་ཆེན་པོ་བརྩི་གི་མེད་སྐོར་ཐོན་ཡོད། འོན་ཀྱང་ཆེད་མཁས་པ་ཚོས་ཁྱེད་ཀྱི་ལོ་ཚད་དང་དཔལ་འབྱོར་གནས་སྟངས་མི་རིགས་སོགས་ལ་མ་ལྟོས་པར་མ་འོངས་པའི་ཆེད་དུ་ཁ་ཆེམས་གྲ་སྒྲིག་གནང་རྒྱུ་གལ་འགངས་ཆེན་པོ་ཡིན་སྐོར་ལམ་སྟོན་གནང་ཡོད། ཕྱི་ལོ་ཉིས་སྟོང་བཅོ་ལྔ་ལོའི་ཉམས་ཞིབ་ལ་ལྟར་ན་ཨོ་སི་ཀྲི་ལི་ཡའི་ནང་མི་ལོ་རྒན་པ་དང་རྒྱུ་དངོས་གང་འཚམ་ཡོད་མཁན་རྣམས་ལ་མ་གཏོགས་ཡིག་ཐོག་ཁ་ཆེམས་མེད་པ་ཐོན་ཡོད་འདུག་ཡང་ལོ་གཉིས་ཀྱི་རྗེས་སུ་ཌི་ཀིན་མཐོ་སློབ་ཀྱི་སློབ་དཔོན་ཨེ་ཏྲམ་སི་ཏིན་ལགས་ཀྱིས་ཉམས་ཞིབ་ཞིག་བྱས་པ་ལས། དེར་མཉམ་ཞུགས་གནང་མཁན་མི་ཕྱེད་ཀ་ཙམ་ལ་མ་གཏོགས་ཡིག་ཐོག་ཁ་ཆེམས་མེད་པ་ཐོན་ཡོད་འདུག་སློབ་དཔོན་སི་ཏིན་ལགས་ཀྱིས་གསུངས་དོན།
སྤྱིར་བཏང་ནས་མི་མང་ཆེ་བ་ཞིག་ཁ་ཆེམས་དང་འཆི་སྐྱོན་སོགས་ཀྱི་སྐོར་སྐད་ཆ་ཤོད་འདོད་བྱེད་ཀྱི་མེད། དེར་བརྟེན་མི་བརྒྱ་ཆ་ལྔ་བཅུ་ཙམ་ལ་ཁ་ཆེམས་མེད་པ་ཐོན་ཡོད། སློབ་དཔོན་སི་ཏིན་ལགས་ཀྱིས་མི་མང་གི་ཁྲོད་དུ་ཁ་ཆེམས་དང་འབྲེལ་བའི་གནས་ཚུལ་ལོག་པ་མང་པོ་ཞིག་ཡོད་པའི་རྐྱེན་གྱིས་ཡིག་ཐོག་ཁ་ཆེམས་བཞག་པར་འགོག་རྐྱེན་ཆགས་ཀྱི་ཡོད་ཅེས་ཁོང་གིས་གསུངས་དོན། ང་ཚོས་ཉམས་ཞིབ་བརྒྱུད་མི་མང་པོ་ཞིག་གིས་ཁོང་ཚོར་ད་ལྟའི་ཆར་ཡིག་ཐོག་ཁ་ཆེམས་བཞག་དགོས་དོན་མེད་པ་གཟིགས་ཀྱི་འདུག་དཔེར་ན་ཁོང་ཚོ་མང་དག་ཅིག་གིས་རང་ཉིད་འཆི་ལ་ཉེ་བའི་ཁ་ཆེམས་དགོས་པ་དང་ཡང་འགའ་ཞིག་གིས་རང་ཉིད་ལ་རྒྱུ་དངོས་དང་དངུལ་དེ་ཙམ་མེད་པ། ཡང་ན་རང་ཉིད་ད་ཆར་ལོ་ཆེན་པོ་མིན་པ་སོགས་ཀྱི་རྒྱུ་མཚན་མང་པོ་ཞིག་བགྲངས་ནས་ཁ་ཆེམས་བཞག་འདོད་བྱེད་ཀྱི་མི་འདུག་དེ་ཡང་རིག་གཞུང་སྣ་ཚོགས་ཀྱི་མི་ཚོགས་ཁོ་ན་མ་ཡིན་པར་མི་རིགས་དཀར་པོ་ནང་དུ་ཡང་བསམ་ཚུལ་དེ་ལྟར་འབྱུང་གི་འདུག་གལ་ཏེ་མི་ཞིག་ལ་ཡིག་ཐོག་ཁ་ཆེམས་མེད་བཞིན་དུ་འདས་གྲོངས་སུ་གྱུར་བ་ཡིན་ཚེ་ཁོང་གི་རྒྱུ་དངོས་རྣམས་ས་ཁུལ་དང་མངའ་སྡེ་སོ་སོའི་ཁྲིམས་ལུགས་ལྟར་བགོད་ངེས་རེད། ཁྲིམས་རྩོད་པ Dean Kalymnios ལགས་ཀྱིས་ཡིག་ཐོག་ཁ་ཆེམས་ཡོད་ཚེ་རང་ཉིད་ཀྱི་ནང་མི་རྣམས་ལ་སྟབས་བདེ་བ་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན།
མི་མང་པོ་ཞིག་གིས་རང་ཉིད་འཆི་ལ་ཉེ་སྐབས་ཁ་ཆེམས་དགོས་པ་བརྩི་གི་ཡོད་ཀྱང་དངོས་ཡོད་གནས་སྟངས་ནི་ང་ཚོ་སོ་སོ་ག་དུས་འཆི་མིན་ཤོད་ཐུབ་ཀྱི་མེད། དེར་བརྟེན་གྲ་སྒྲིག་སྔ་ས་ནས་བྱེད་རྒྱུ་གལ་ཆེན་པོ་ཡིན། ཡང་བསམ་ཚུལ་ནོར་བ་གཞན་ཞིག་ནི་གལ་ཏེ་ཁྱེད་ལ་ཁ་ཆེམས་མེད་པ་ཡིན་ཚེ་ཁྱེད་ཀྱི་རྒྱུ་དངོས་ཡོངས་གཞུང་ལ་བདག་གི་ཡོད་པ་དེ་བདེན་པ་མ་རེད། ཁྲིམས་ཐོག་ཏུ་གནས་སྟངས་རེ་རེའི་འོག་ཐག་གཅོད་ག་འདྲ་བྱེད་དགོས་པ་གསལ་པོ་བཀོད་ཡོད། འོན་ཀྱང་གལ་ཏེ་ཁྱེད་ལ་ཁ་ཆེམས་མེད་པར་འདས་གྲོངས་སུ་གྱུར་བ་ཡིན་ཚེ། ཁྱེད་ཀྱི་རྒྱུ་དངོས་རྣམས་སུ་ལ་ཐོབ་མིན་སྐོར་རྙོག་དྲ་ཆེ་བ་ཡོང་ངེས་རེད། གལ་ཏེ་ཁྱེད་ལ་ཁ་ཆེམས་མེད་པ་ཡིན་ཚེ་མངའ་སྡེ་སོ་སོའི་ཁྲིམས་དང་མཐུན་པར་རྒྱུ་དངོས་བགོ་བཤའ་རྒྱག་གི་ཡོད་འདུག་སྐུ་ཞབས Kallimenos ལགས་ཀྱིས། དེ་ལྟར་བྱས་པ་ཡིན་ཚེ། ཁྱེད་ཀྱི་བློ་འདོད་ལྟར་ཡོང་བར་ཁྱབ་པ་མེད་ཅེས་ཁོང་གིས་གསུངས་དོན། མི་ཞིག་གི་རྒྱུ་དངོས་དེ་ཚོང་ལས་དང་ས་ཁང། མ་ཤེར་སོགས་ཀྱི་ཆ་ཤས་འདྲ་མིན་ནང་ཡོད་པས། ཁ་ཆེམས་བརྒྱུད་དེ་དག་སུ་ལ་སྤྲོད་དགོས་མིན་གསལ་ཁ་འདོན་ཆོག་པ་ཡིན། དཔེར་ན་ཁྱེད་ཀྱིས་ཅ་དངོས་རིན་ཐང་ཅན་ཞིག་རང་ཉིད་ཀྱི་ཚ་བོ་ཚ་མོ་ལ་སྤྲོད་འདོད་ཡོད་སྲིད་པས་དེ་རང་ཉིད་ཀྱི་ཁ་ཆེམས་ནང་བཀོད་ཆོག་པ་ཡིན། ཉེ་ཆར་ཨོ་སི་ཀྲི་ལི་ཡའི་ནང་དྲ་ཐོག་ཏུ་རང་ཉིད་ཀྱི་ཡིག་ཐོག་ཁ་ཆེམས་བྲི་རྒྱུ་ཡོད་ཀྱང་ཁྲིམས་དོན་རོགས་སྐྱོར་བླངས་པ་ཡིན་ཚེ་ཐུགས་ཕན་སོས་ཆེ་བ་ཡོད་པ་ཡིན། དེ་ཡང་ཁྱེད་ཀྱིས་ཁྲིམས་རྩོད་པ་ཙམ་མ་ཟད་མངའ་སྡེ་སོ་སོའི་ནང་མཁར་དབང་ཚོད་འཛིན་པ་ལས་རོགས་སྐྱོར་བླངས་ཆོག་པ་ཡིན། ཞབས་ཞུ་དེར་ཁྱེད་ཀྱིས་གླ་མི་ཉུང་བ་ཞིག་སྤྲོད་དགོས་ཀྱང་ལོ་ན་དྲུག་ཅུ་ཡན་ཅན་ལ་གླ་དེ་ཆག་ཡང་ཐོབ་སྲིད་པ་རེད། སྐུ་ཞབས Michael Spiegel ལགས་ནི Victoria མངའ་སྡེའི་མཁར་དབང་ཚོད་འཛིན་པའི་ལས་ཁུངས་ཀྱི་སྤྱི་ཁྱབ་འགན་འཛིན་ཡིན་པ་དང། ཁོང་གིས་སྤྱིར་རང་ཉིད་ཀྱི་རྒྱུ་དངོས་བགོ་འབྱེད་ཁོ་ན་མ་ཡིན་པར་ནར་སོན་མེད་པའི་ཕྲུ་གུ་ལྟ་སྐྱོང་མཁན་བསྐོ་གཞག་བྱེད་པ་ལ་ཡང་ཁ་ཆེམས་འགོད་རྒྱུ་གལ་ཆེ་ཞེས་ཁོང་གིས་འགྲེལ་བརྗོད་གནང་དོན། If they don't have a will, then the guardianship of that. གལ་ཏེ་ཡིག་ཐོག་ཁ་ཆེམས་མེད་པ་ཡིན་ཚེ་ཁྱེད་ཀྱི་ནར་སོན་མེད་པའི་ཕྲུ་གུ་ལྟ་སྐྱོང་དང་འགན་འཛིན་མཁན་དེ་མངའ་སྡེ་སོ་སོའི་ཁྲིམས་ལྟར་ཐག་གཅོད་བྱེད་ཀྱི་ཡོད། ཐོག་མར་སྤུན་མཆེད་ཡོད་མིན་དང་དེ་རྗེས་མཐར་ཕྲུ་གུ་དེ་གསོ་ཕྲུག་ཁང་དུ་བཏང་བ་སོགས་བྱེད་ཀྱི་ཡོད། དེར་བརྟེན་ང་ཚོའི་ངོས་ནས་ཁ་ཆེམས་ཐོག་རང་ཉིད་ཀྱི་ཕྲུ་གུ་ནར་སོན་མེད་པ་རྣམས་སུས་ལྟ་སྐྱོང་བྱེད་མིན་བཀོད་དགོས་པ་གལ་ཆེན་པོ་བརྩི་གི་ཡོད། གལ་ཏེ་དེ་ལྟར་མ་བྱས་ཚེ་ཁྲིམས་ཐོག་ནས་ཐག་གཅོད་ལག་བསྟར་འོག་ཁྱེད་ཀྱི་འདོད་པ་ལས་འགལ་ཟླ་ཆགས་སྲིད་པ་རེད། སྐུ་ཞབས Spiegel ལགས་ཀྱིས་ལྷག་པར་དུ་གཞིས་སྤོ་བ་ཨོ་སྟྲེ་ལི་ཡའི་ནང་ཕྲུ་གུ་ལོ་ན་བཅོ་བརྒྱད་མན་ཅན་ཡོད་མཁན་རྣམས་ཁ་ཆེམས་བཞག་རྒྱུ་གལ་འགངས་ཆེན་པོ་ཡོད་པའི་སྐོར་འགྲེལ་བརྗོད་གནང་དོན།
ང་རང་ལ་མཚོན་ན། ངའི་ཕྲུ་གུ་རྣམས་རྒྱལ་ཁབ་མི་འདྲ་བ་གཉིས་ནང་སྐྱེས་པ་རེད། དེར་བརྟེན་ང་དང་ངའི་བཟའ་ཟླས་ཁ་ཆེམས་བྲིས་སྐབས་ཕྲུ་གུ་ཚོར་ལྟ་སྐྱོང་གི་འགན་དབང་དེ་ཨོ་སི་ཀྲི་ལི་ཡའི་ནང་ལ་ཡོད་པའི་གྲོགས་པོ་ཉེ་ཤོས་རྣམས་ལ་སྤྲོད་པ་ཡིན། གང་ཡིན་ཟེར་ན་ངའི་ཕྲུ་གུ་རྣམས་དེར་འཚར་ལོངས་བྱས་ཡོད་པས་ང་རང་གི་ལུང་པའི་ནང་ཡོད་པའི་ནང་མི་སྤུན་མཆེད་རྣམས་དང་གཤིབ་མྱོང་མེད་པས་གལ་ཏེ་ང་དང་ངའི་བཟའ་ཟླ་གཉིས་འཆི་བ་ཡིན་ཚེ། ངའི་ཕྲུ་གུ་རྣམས་ཨོ་སི་ཀྲི་ལི་ཡའི་ཕྱི་ལ་འགྲོ་དགོས་བྱུང་ན་ཁོ་ཚོ་ཧ་ཅང་དཀའ་མོ་ཡོང་ངེས་རེད།

ཚེ་ལས་འདས་པ་དེའི་འདོད་པ་གང་ཡིན་མིན་གསལ་པོ་ཡོད། དེ་ལྟ་མིན་ཚེ་གཞིས་སྤོ་བའི་ཚོགས་སྡེ་ནང་རྒྱུ་དངོས་དེ་དག་ནང་མི་ཡོངས་ལ་གཅིག་མཚུངས་བདག་གི་ཡོད་པའི་ལུགས་སྲོལ་དེ་ཨོ་སྟྲེ་ལི་ཡའི་ཁྲིམས་དང་མི་འདྲ་བ་ཡིན། ཁྲིམས་ཐོག་ནས་བཤད་ན་རྒྱུ་དངོས་ཀྱི་བདག་པོ་དེར་རང་ཉིད་ཀྱི་འདོད་པ་ལྟར་དེ་དག་བགོ་ཆོག་པའི་ཐོབ་ཐང་ཡོད། ཡང་སྐུ་ཞབས Michael Spiegel ལགས་ཀྱིས་ཁོང་གི་ལས་ཀའི་ཉམས་མྱོང་བརྒྱུད་ཁ་ཆེམས་མེད་པའི་རྐྱེན་གྱིས་ནང་མི་སྤུན་མཆེད་བར་རྙོག་རྩོད་བསླངས་པ་ནི་ཨོ་སྟྲེ་ལི་ཡའི་ནང་ཡོངས་ཁྱབ་ཡིན་པ་དང་དེས་དམིགས་བསལ་ཚོགས་སྡེ་འགའ་ཤས་ལ་འཇུག་པ་མ་ཡིན་ཞེས་ཁོང་གིས་འགྲེལ་བརྗོད་གནང་དོན། གལ་ཏེ་འདས་གྲོངས་སུ་གྱུར་བའི་མི་ཞིག་གི་འདོད་པ་རྣམས་ཁ་ཆེམས་ནང་བཀོད་མེད་ཚེ་དེ་རྙོག་དྲའི་གཞིར་འགྱུར་གྱི་ཡོད། དེར་བརྟེན་ཁྱེད་ཀྱིས་ཡིག་ཐོག་ཁ་ཆེམས་འཇོག་དགོས་ལ་རང་ཉིད་ཀྱིས་ནང་མིར་དེའི་སྐོར་ཁ་གསངས་ན་རྗེས་སུ་རྙོག་དྲ་ཉུང་བ་ཡོང་ངེས་རེད། ལྷན་རྒྱས་ཀྱིས་ཐེངས་དེའི་ལེ་ཚན་ལ་གསན་བར་བཀའ་དྲིན་ཆེ།
ཁྱེད་ཀྱིས་གནས་ཚུལ་དེ་དང་དེ་འདྲ་བ Apple Podcast དང Google Podcast དེ་བཞིན Spotify བཅས་ཀྱི་ཐོག་གསན་ཆོག།